ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་གླེང་སློང་བྱེད་ཡག་གི Podcast བསྐྱར་ཞིབ་ཟེར་བའི་བརྒྱུད་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཉེ་དུས་རྒྱ་ནག་གི་གྲོང་གསེབ་ཅིག་ཏུ། ཕྲུ་གུ་བརྒྱད་ཀྱི་ཨ་མ་གཅིག་ལྕགས་ཐག་གིས་བཅིངས་ནས་གྲང་ངར་ཆེ་བའི་ཁང་པ་སྟོང་པ་ཞིག་གི་ནང་བཞག་ཡོད་པའི་གནས་ཚུལ་ཐོན་པའི་རྗེས་ལ་ཡིན་ན། དེང་སྐབས་རྒྱ་ནག་ནང་དུ་ལོ་མང་རིང་མཐོང་མྱོང་དཀོན་པའི་བགྲོ་གླེང་ཆེན་པོ་ཞིག་བྱུང་བཞིན་ཡོད་པ་རེད། དེ་རིང་ང་ཚོའི Podcast བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་རྒྱ་ནག་མི་མང་གིས་གནད་དོན་དེར་དོ་སྣང་ཆེན་པོ་དེ་ཙམ་བྱེད་དགོས་དོན་གང་ཡིན་མིན་སོགས་སྐོར་ལ་ཡང་བགྲོ་གླེང་ཞུ་གི་ཡིན། ད་དེ་རིང་ཁ་སང་ཡིན་ན་རྒྱ་ནག་གི་སྤྱི་ཚོགས་དྲ་ལམ་དང་དེ་ག་ནང་བཞིན་ཐ་ན་བྷ་ཤ་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ལ་གནད་དོན་འདི་ལ་ཡང་དོ་སྣང་བྱེད་བྱེད་ད་བགྲོ་གླེང་ལོ་མང་པོའི་རིང་ལ་ཡང་མཐོང་མྱོང་མེད་པ་བྱེད་བཞིན་པའི་སྐབས་རེད་ཤག་ད་གནད་དོན་འདིའི་སྐོར་ལ་བཤད་པའི་སྐབས་ལ་ཡང་ཡིན་ན་ངས་ད་གིན་བསམ་བློ་བཏང་དུས་ཁོ་ཕྱོགས་མང་པོ་ཞེ་པོ་ཅིག་ནས་འདིའི་རྒྱུ་མཚན་དང་ཁོ་ག་རེ་མཚོན་གྱི་ཡོད་མེད་ཐོག་ལ་བཤད་ཡག་རེ་འདུག་དཔེར་ན་ཆ་བཞག་པ་ཡིན་ན་གནས་ཚུལ་འདི་ནས། དེ་རིང་ཁ་སང་རྒྱ་ནག་ནང་ལོག་གི་དབུལ་ཕྱུག་གི་ཁྱད་པར་དེ་ཆེ་ཆུང་ག་ཚོད་ཡོད་མེད་ཅིག་མཚོན་ཐུབ་ཀྱི་འདུག་ཡང། རྒྱ་ནག་གི་ས་ཁུལ་མང་པོའི་ནང་ལོག་ལ་ཡང་ད་མི་སྤྱོད་ལས་འདས་པའི་གོམས་གཤིས་དང་སྙིང་རྗེ་མེད་པའི་ངང་ནས་ཨ་མ་ཅིག་དེ་འདྲ་སེ་ལྕགས་ཐག་གིས་བསྡམས་བྱས་ཡིན་ན།

བུད་མེད་ལ་ཡག་ད་སྡུག་སྦྱོང་གཏོང་ཡག་དང་ལྷག་པར་དུ་བཙན་ཁྲིད་བྱས་བྱས་མི་ཚོང་རྒྱག་ཡག་གི་གནས་ཚུལ་དེ་ཞེ་པོ་ཅིག་ཚབས་ཆེན་པོ་ཡོད་ས་རེད་དེ་ཚོའི་སྐོར་ནས་བཤད་ཡག་རེ་འདུག་ཨ་ཡང། གཞན་པ་གཅིག་ག་རེ་ཟེར་ན་ད་དེ་རིང་ཁ་སང་མི་ཚོང་དེ་ག་ཙམ་རྒྱབ་བྱས་ཡིན་ན་བུད་མེད་དེ་འདྲ་ཕར་ཚུར་བཙོང་བྱས་ཡིན་ན་སྡུག་སྦྱོང་བཏང་བྱས་ནང་ལ་ཉར་ཡག་རྒྱུ་མཚན་གལ་ཆེན་པོ་ཞེ་པོ་ཞིག་ཡིན་ན་ད་ལོ་མང་པོའི་རིང་ལ་རྒྱ་ནག་ནང་ལོ་ལ་ཡག་འཆར་ལྡན་བུ་བཙའི་སྲིད་ཇུས་སྤེལ་བྱས་ཡིན་ན་སྤུ་གུ་གཅིག་གཅིག་ལས་སྐྱེ་མ་བཅུག་དུས་ཙམ་པ་སྤུ་གུ་བུ་མང་པོ་ཞེ་པོ་ཞིག་ཉར་བུ་མོ་དེ་ཚོ་ད་ཁོག་པ་དང་མངལ་ནང་ནས་གཏོར་བྱས་ཡིན་ན་བུ་མང་དྲགས་བུ་མོ་ཉུང་དྲགས་པའི་དཀའ་ངལ་ཡོད་རེད་ད་དེ་ཚོ་དང་ད་ལྟའི་བུ་མོ་བཙན་ཁྲིད་བྱེད་ཡག་དང་མི་ཚོང་རྒྱག་ཡག་ས་ཚོ་གང་ག་དེ་ཚོ་ད་འགྲོ་ཡོད་དང་དེ་ཚོའི་སྐོར་ནས་བཤད་ན་ཡང་ཁོ་ཞེ་པོ་ཅིག་གནས་ཚུལ་ཅིག་གཏིང་ཟབ་པོ་དང་གལ་ཆེན་པོ་དང་རྒྱ་ཆེན་པོ་བཤད་ཡག་འདུག་ད་ཡིན་ནའི་ངས་དེ་རིང་འདིར་ཡག་གནས་ཚུལ་དེ་ཚོ་ཚང་མ་བཤད་ཐུབ་ཡག་མེད་དུས་ཙམ་པ་ངས་རེད་དེ་རིང་འདིར་གླེང་སློང་བྱེད་ཡག་འདི་གཙོ་བོ་དེ་བསམ་བྱུང་ག་རེ་བྱས་བྱས། དེ་རིང་གི་གནས་ཚུལ་འདི་འདི་ལྟར་དཔེར་ན་ཆ་བཞག་ན་གནས་ཚུལ་ཐབས་སྡུག་པོ་ཡིན་ནའི་རེད་སྡུག་རྩུབ་ཆེན་པོ་ཡིན་ནའི་རེད་དངོས་གནས་མི་ཁོང་ཁྲོ་སྐྱེ་དགོས་ཡག་གི་གནས་ཚུལ་འདི་ལྟར་རྒྱ་ནག་ལ་ཡང་བརྒྱ་ཕྲག་དང་སྟོང་ཕྲག་དང་ད་ས་ཡ་མང་པོ་གང་ལྟར་ཉི་མ་རྟག་པར་ཡོང་བསྡད་ཀྱི་ཡོད་རེད་ག་རེ་བྱས་བྱས། དེ་རིང་གི་ཨནི་གནས་ཚུལ་འདི་ལ་ཡིན་ན་རྒྱ་ནག་ནང་ལོག་ལ་ཡག་གང་ལྟར་མིའི་ལྟ་ཚུལ་ཤུགས་ཆེན་པོ་དེ་ག་ཙམ་ཨ་འདི་མ་ཟད་བློ་ཁོག་ཆེན་པོ་བཏོན་བྱས་འདིའི་སྐོར་ལ་ཡག་ད་གཞུང་གི་ལ་ཡག་སྐྱོན་བརྗོད་ཡིན་ནའི་རེད་རྒྱ་ནག་གི་སོ་སོའི་རིག་གཞུང་ལ་ཡང་གང་ལྟར་ཕྱི་མིག་བལྟས་བྱས་སྐྱོན་བརྗོད་བྱེད་ཡག་ཡིན་ནའི་རེད་དེ་ཚོ་ཤུགས་ཆེན་པོ་དེ་ག་ཙམ་ཡོང་དགོས་ཡ་རྒྱུ་མཚན་ག་རེ་ཡིན་མིན་སྐོར་ལ་ཡང་ངས་གླེང་སློང་གཙོ་བོ་ཞུས་ན་བསམ་བཟང་རེད་དྲན་བྱུང། སྟག་ལས་འདི་སྔོན་ལ་གླེང་སློང་མ་ཞུས་གོང་ལ་ཡང་གནས་ཚུལ་དེ་བྱུང་རྐྱེན་དེ་སྦྲུམ་ལ་སོགས་རེད་ད་ཁོའི་ལོ་རྒྱུས་དེ་རོབ་ཙམ་ཞིག་ངོ་སྤྲོད་ཞུས་པ་ཡིན་ན། ཟླ་བ་གཅིག་ལྷག་ཙམ་གོང་ལ་ཡང་ཡིན་ན་རྒྱ་ནག་ཅང་སུའུ་ཞིང་ཆེན་ཟེར་ཞུའི་ཀྲོའུ་ཟེར་མཁན་དེ་ས་ཁུལ་དེ་ལ་ཡང། གྲོང་གསེབ་ནང་ལོགས་ལ་ཡང། ཁྱོ་ག་གཅིག་གིས་ཁོའི་བཟའ་ཟླ་དེ་ཡིན་ན་ཅིག་སེམས་པ་ཐང་ཐང་ཞེ་དྲག་མེད་བྱས་སྤུ་གུ་བརྒྱད་བྱས་ད་སྤུ་གུ་དེ་ག་རེ་བརྒྱད་ཡོད་ན་ཡང་ད་དུང་ཁོས་སྤུ་གུ་དེ་ཡར་སྐྱོང་གི་ཡོད་པའི་སྐོར་གྱི་ཁོ་རང་ཚོས་ད་རྒྱ་ནག་གཞུང་འབྲེལ་གདའ་བ་ས་གནས་ཀྱི་གསར་འགྱུར་ངོས་ནས་བྱས་ན་ཅིག་བཟང་ཕྱོགས་ཀྱི་གནས་ཚུལ་བསྟན་ཡག་དོན་དག་གིས་འདི་གསར་འགྱུར་ཐུང་ཐུང་ཞིག་བཀོད་པ་རེད་དེ་བཀོད་པའི་རྗེས་ལ་ཡིན་ན་ཨ་འདིའི་སྐོར་ཡང་མི་འདི་རྒྱ་རིགས་ཅིག་གིས་ཕར་དངོས་གནས་ཕྱིན་བྱས་བལྟས་པའི་སྐབས་ལ་ཡང་ཡིན་ན་ཁང་པ་ཁང་སྟོང་གྲང་མོ་ཞེ་པོ་ཅིག་ནང་ལོགས་ལ་ཡང་འདི་ཁོའི་བཟའ་ཟླ་དེ་ཕ་གི་ལྕགས་ཐག་བརྒྱབ་བྱས། ལག་པར་ལྕགས་ཐག་བརྒྱབ་མ་ཟད་སྐེ་ལའང་ལྕགས་ཐག་བརྒྱབ། དུག་ལོག་རྫབ་རྫོབ་དཔེ་ཞེ་པོ་ཅིག་གི་སྲབ་པོ་གཅིག་ལས་གོན་ཡ་མེད་པ་གནམ་གྲང་མོ་དེའི་ནང་ལོགས་ལ་ཡང་ཁྲིད་དོ་བ་ཀྲིན་མོག་སྐམ་པོ་འདི། གཅིག་གཉིས་ཅིག་མི་ཤེས་ཟ་ཡ་འཁོར་མི་འདུག། འདི་འདྲས་བྱས་བྱས་ཉར་བསྡད་འགྱོག་ཅིག་ཨེ་ནི། དེའི་པར་རིས་འདི་སྟོན་དུས་ཙམ་པ་ད་ཕྱིར་སྟོན་དུས་ད་དེ་ནས་དྲི་བ་ཞེ་པོ་ཅིག་ཐོན་བྱས། དང་པོ་དེ་ཡིན་ན། འདི་འདྲས་ཨེ་ནི་བུད་མེད་ཅིག། ཁྱི་དང་སེམས་ཅན་བཏགས་ཞབས་ནང་བཞིན་བྱས་བྱས་ལྕགས་ཐག་སྐེ་ལ་བརྒྱབ་བྱས་བཏགས་བྱས་ཨེ་ནི། གྲང་མོ་འདི་འདྲའི་ནང་བཞག་བྱས། དེ་ཡང་དོགས་པ་ལ་མཚམས་མཚམས་མི་སྨྱོན་པ་སུམ་བརྒྱས་ཀས་མཚམས་མཚམས། བུ་མོ་འདི་བཙན་དབང་བྱས་བྱས་ཡིན་ན་གསང་བ་བྱས་བྱས་ཉར་བསྡད་པའི་གནས་ཚུལ་འདི་ད་གདོད་ཨ་མི་རི་ཀ་རྡོ་ལའི་ཡོང་གི་འདུག་ག་ད་དེ་ཡོང་དུས་ཙམ་པར་གར་སེམས་མང་ཆེ་མི་གྲོང་པ་གཡས་གཡོན་དེ་ཚོས་མ་ཤེས་པ་བྱས་བྱེད་སྐོར་བ་ད་གྲོང་གསེབ་དེའི་ནང་ལ་འདི་རེད་མི་འདུག་རྒྱ་གྲགས་བོད་གྲགས་བྱས་གྲོང་པ་གཡས་གཡོན་ད་ཐ་ན་ཕ་གི་ས་གནས་གཞུང་དང་ཉེན་རྟོག་ཚང་མས་ཧ་གོ་སྐོར་དེ་ལས་འདི་རྒྱུན་དུ་འཁོར་ནས་རྒྱུན་ལྡན་རེད་བྱས་བྱས་བཞག་བཞག་ཡོད་རེད་འདི་ལ་ཡང་མི་མང་པོ་ཞེ་པོ་ཅིག་ད་ཁོང་ཁྲོ་ལངས་དྲི་བ་བཀོད་དང་ཧང་སང་ཡག་ཅིག་བྱས། དེ་ནས་འདི་དྲི་བ་བཀོད་པའི་སྐབས་དེར་ད་དེ་ས་གནས་གཞུང་གིས་ཨོ། ཁོ་གཉིས་གཉིས་ལུགས་མཐུན་ངང་ནས་ཆང་ས་བརྒྱབ་འགྱོག་རེད། བུ་མོ་དེས་ཨེ་ནི་ལྕགས་ཐག་རྒྱག་དགོས་ཡ་དེ་བས་ད། སེམས་པ་ཐང་ཐང་ཡོད་མ་རེད་ཟེར་མཁན་དེ་གང་ལྟར་ད། གནས་ཚུལ་འདི་སྦས་སྐུང་བྱེད་ཡ་ཐབས་ཤེས་ཞེ་པོ་བྱས་སོང་ང་དེ་བྱེད་དུས་མི་ཚོས་དེ་བས་ཡིན་ན་དྲི་བ་མང་པོ་ཞེ་པོ་ཅིག་སླེབས་བྱས་ཡིན་ན། བུ་མོ་དེ་སུ་རེད། ག་འདྲས་བྱས་བྱས་མི་དེ་ཆང་ས་བྱས་པ་རེད་མི་དེ་དེ་འདྲས་ཁང་པ་དེ་ནང་དེ་བཏགས་བྱས་བཞག་བྱས་ནི་སྤུ་གུ་བརྒྱད་འདི་སྐྱེ་རུ་འཇུག་ཡ་དེ་འདྲས་ག་འདྲས་བྱས་པ་རེད་ཟེར་བྱས་ད་གཞུག་དེ་ཡིན་ན་མང་པོ་ཅིག་གིས་བྱས་ན་སི་ཁྲོན་ཕྱོགས་ནས་བུ་མོ་སྔོན་མ་བརླགས་འགྱོག་ཅིག་ཕལ་ཆེར་བུ་མོ་དེ་ཡིན་པ་འདྲ་བྱས་མི་མི་ཚོས་ད་བུ་མོ་བརླགས་འགྱོག་འདི་གདོང་གི་ཚད་དང་སྣ་ཁུག་གི་ཚད་གཤིབ་སྡུར་དེ་ཚོ་བྱས་བྱས་མང་པོ་ཅིག་གིས་ནི་བུ་མོ་དེ་མིན་འགྲོ་ཟེར་བྱས་ཨ་ནི་དེ་ཡིན་པ་ཡིན་ན་ཕལ་ཆེར་ཏན་ཏན་ཡིན་ནི་བཙན་ཁྲིད་བྱས་ཨ་ནི་དོགས་པ་ད་དེར་གས་རྒྱ་ནག་ནང་ལོགས་བུ་མོ་བཙོང་འདི་ཞེ་པོ་བྱེད་ཀྱི་ཡོད་ཟེར་བ། འདི་ཡིན་གྱི་རེད་ཟེར་བྱས་ལབ་བྱས་ད་འདིའི་སྐད་ཆ་དེ་གླེང་སློང་ཡོང་དུས་ཙམ་པར་བྷ་བྷ་ཅང་སུའུ་དང་ད་རྒྱ་ནག་གི་གྲོང་གསེབ་ནང་ད་རི་ཁུལ་ས་ཡིན་ན། བུ་མོ་དེ་འདྲས་བཙན་ཁྲིད་བྱས་བཙོང་བྱས་ཨེ་ནི་ཕ་གི་བྲན་གཡོག་ནང་བཞིན་བྱས་ཉར་བསྡད་མཁན་དེ་འདྲས་སྟོང་ཕྲག་དང་ཁྲི་ཕྲག་མང་པོ་ཡོད་ས་རེད། འདིའི་གནད་དོན་དེ་ཨེ་ནི་ཞེ་པོ་ཅིག་བགྲོ་གླེང་ཆེན་པོ་བྱུང་པ་རེད་ད་དེ་ཁ་མ་བརྒྱབ་ཡ་ཆེད་དུ་རྒྱ་ནག་གཞུང་གིས་ཕ་གི་ཡ་བུ་མོ་དེ་དེའི་སི་ཁྲོན་བུ་མོ་དེ་མ་རེད་བུ་མོ་དེ་ཨ་ནི་ཡུན་ནན་དེ་ནས་རེད་ཤག་ཡུན་ནན་ཁོང་ཚོ་མི་རིགས་གྲངས་ཉུང་ཅིག་ནས་ཡོང་བྱས་དེ་མནའ་མ་ཡ་སྤྲད་འགྱོག་རེད་ཤག་ད་དེ་རྩད་གཅོད་བྱེད་དུས་དེའི་ཁུངས་སྐྱེལ་མ་ཐུབ་བྱས་བྱས་ད་གང་ལྟར་རྙོག་དྲ་མང་པོ་ཞེ་པོ་བྱུང་བྱས་ད་རྒྱ་ནག་གཞུང་གི་གསལ་བསྒྲགས་དེའི་སྐོར་ལ་ཡང་ཐེངས་མ་བཞི་ཙམ་བྱས་ཚར་བ་རེད་བཞི་ཆར་ལ་ཁོ་རང་ཚོའི་ནང་ལོགས་ལ་ཡང་འགལ་ཟླ་དང་སྒྲོམ་བཤད་མ་ཐུབ་དང་ལྷག་པར་དུ་ཡུན་ནན་གནས་ཚུལ་རེད་བཤད་དུས་སྒེར་གྱི་ཐོག་བརྟག་དཔྱད་བྱེད་ག་འགྲོ་མཁན་ཡིན་ནའི་རེད་ཡང་རྒྱ་ནག་ནང་ལོགས་འདི་གསར་འགོད་པ་ཁ་ཤས་ཀྱིས་བརྟག་དཔྱད་བྱེད་དུས་གཞུང་གིས་བཤད་བཞག་འགྱོག་དེ་ཚོ་རྫུན་མ་ཡིན་པ་དང་སྟེགས་འཛིན་བཟོས་བཞག་འགྱོག་དང་མི་ལ་ཤེས་མ་འཇུག་ཡག་ཆེད་དུ་སྦས་ཐབས་བྱེད་ཡག་གི་ཡིན་པ་དེ་གསལ་པོ་ཆགས་དུས་ཙམ་པ་མི་དེ་ཚོ་དེ་བས་རླུང་ལངས་བྱས་ཁྱོ་ག་དེ་བུ་མོ་དེ་ལ་ཡར་བལ་ལྕགས་ཐག་དེ་རྒྱབ་བཞག་འགྱོག་དེ་ཅིག་ལས་ཁོང་ཁྲོ་གཅིག་པོ་མ་ཡིན་པ་རྒྱ་ནག་གཞུང་གི་ཁྱོན་ཡོངས་ཀྱི་སྲིད་ཇུས་སུ་ག་འདྲས་ཅིག་བྱས་ཡིན་ན་ད་ད་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡ་ཨ་ནི་དམ་དྲག་ཆེན་པོ་དང་རྒྱ་ནག་གཞུང་གི་ད་པར་ཆས་བཙུགས་བྱས་མི་ག་བ་ཡིན་མིན་ཚང་མ་ཤེས་ཡག་གི་འདི་འདྲའི་དུས་ཚོད་ཅིག་སླེབས་པའི་སྐབས་དེ་ག་འདྲས་ཅིག་བྱས་བུ་མོ་ཨ་ནི

འདི་བྱུང་བའི་རྗེས་ལ་ཡིན་ན་ཆིང་ཧྭ་སློབ་གྲྭ་ཆེན་མོ་དང་རྒྱ་ནག་སློབ་གྲྭ་ཆེ་རིགས་བྱས་ཏེ་རྒྱ་ནག་ནང་ལོག་ཏུ་ཡོད་པའི་གྲགས་ཅན་གྱི་གློག་བརྙན་འཁྲབ་མཁན་དང་གློག་བརྙན་བཟོ་མཁན་དང། ཨ་ནི་སྒྱུ་རྩལ་བ་ཚོས་རི་མོ་བྲིས་ཡག་དང་ཨ་ནི་སྙན་ངག་པ་ཚོས་སྙན་ངག་བྲིས་ཡག་དང། འདི་ཞེ་པོ་ཅིག་འདས་པའི་བདུན་ཕྲག་བཞི་ཙམ་ནང་ལོགས་ལ་ཡང་གནས་ཚུལ་འདི་ཆེན་པོ་ཞེ་པོ་ཅིག་ཆགས་བྱས་ཡིན། ད་རིང་ཁ་སང་གང་དག་ཧ་ལམ་ཉི་མ་རེ་རེ་ལ་ཡང་གང་དག་གནས་ཚུལ་འདིའི་སྐོར་གསར་པ་རེ་རེ་དོན་ཡག་ཆགས་བྱས་དཔེར་ཆ་བཞག་ན་ཉེ་དུས་ཉེ་དུས་ཁ་སང་རང། དོན་ཡག་གནས་ཚུལ་གསར་པ་ཅིག་ག་རེ་ཟེར་དང་དབུས་བརྙན་འཕྲིན་ཁང་རང་ནས་ད་ཕ་གིར་ཡང་ཅང་སུའུ་ཞིང་ཆེན་རང་གི་ཡིན་ན་གནས་ཚུལ་དེ་རྩད་གཅོད་བྱེད་ཡག་ཆེད་དུ་ཡིན་ན་ཁོ་ཚོས་དམིགས་བསལ་ཚོགས་ཆུང་བཟོས་བྱས་འདི་སྐོར་ལ་ཡང་ཞིབ་འཇུག་བྱས་རྗེས་འདི་རྗེས་ལ་ཡང་ད་ག་འདྲ་གལ་སྲིད་ཁྲིམས་འགལ་ལས་ཀ་བྱེད་མཁན་དང་འདི་བྱུང་ཡོད་ན་གང་ག་ལ་ཁྲིམས་ཆད་བྱེད་ཀྱི་ཡིན་ཞེས་བཅས་གསལ་བསྒྲགས་བྱེད་དགོས་ཆགས་སོང་འདི་བྱས་བྱས་ཡིན་ན། ད་གནས་ཚུལ་དེ་ཁ་ཤས་གཟིགས་ཡག་བྱས་ན་དཔེར་ཆ་བཞག་ན་ངའི་ཁོ་ཆེ་ཆུང་ག་ཚད་ཆགས་ཡོད་མེད་ཅིག་ངས་ངོ་སྤྲོད་ཞུས་པ་ཡིན་ན། འདི་ཤིན་ཧྭ་གསར་འགོད་པ་སྐད་གྲགས་ཡོད་མཁན་ཅིག་འདུག་ཁོ་རང་གིས་ཉེ་དུས་དྲ་ལམ་ཐོག་ལ་ཡང་བྲིས་ཡག་བྱས་པ་ཡིན་ན་ད་འདས་པའི་བདུན་ཕྲག་གཉིས་ཙམ་ནང་དེའི་གནས་ཚུལ་བྱུང་བ་དང་ཏག་ཏག་ཕ་གིར་རྒྱ་ནག་ལ་ཡ་ཨོ་ལིན་པི་ཀའི་རྩེད་འགྲན་འཚོགས་པ་དང་སྐབས་དུས་ཏག་ཏག་འཁེལ་ཡོད་རེད། ཁོ་རང་གིས་ང་ནི་ཨོ་ལིན་པི་ཀའི་རྩེད་འགྲན་ད་ལྟ་ཡག་སྐོར་བྱུང་མ་སོང། གནས་ཚུལ་དེ་ག་རང་རྦད་དེ་འདི་ལ་ཡ་རྦད་དེ་མགོ་འཁོར་སོང་ཟེར་ཅེས་ལབ་བཞག་བྱས་རྗེས་འདི་འདྲ་ཞིག་ཁོ་རང་བྲིས་བཞག། འདི་ནས་ཡིན་ན་རྒྱ་ནག་ནང་ལོགས་ལ་ཡ་ད་ཨོ་ལིན་པི་ཀའི་མཛད་སྒོ་ཚོ་ཞབས་བྲོ་འཁྲབ་བྱས་པའི་དུས་ཚོད་དེ་རྒྱ་ནག་མི་མང་མང་པོ་ཅིག་ད་ག་འདྲ་ཚང་མ་མེད་པ་ཡིན་ན་ལས་ཁོ་མུན་ནག་གི་ཆ་སོགས་རེད་འདི་ལ་ཡ་ཞེ་པོ་ཅིག་དོ་སྣང་བྱས་རྗེས་འདིའི་ཆེད་དུ་ཡིན་ན་འབོད་སྐུལ་བྱེད་ཡག་དང་ལས་འགུལ་སྤེལ་ཡག་དང། ཨ་ནི་སྐྱོན་བརྗོད་བྱེད་ཡག་དང་འདི་འདྲ་བྱས་བྱས་བསྡད་སོང་བྱས་ཙང་ད་དེ་ཡིན་ན་ཞེ་པོ་ཅིག་ཁོའི་གནས་ཚུལ་གྱི་བྱུང་རྐྱེན་རིགས་གཅིག་དང་ད་ལྟའི་གནས་སྟངས་རིགས་དེ་བྱས་ན་འདུག་ས་རེད། ད་ངས་གཙོ་བོ་ཞུ་དགོས་ཡག་དེ། ད་རིང་དེ་དམིགས་བསལ་ད་གི་ཚེ་མི་ཁོང་ཁྲོ་ཟ་དགོས་ཡག་ག་རེ་རེད། གཉིས་པ་དེ་ཡིན་ན། ད་འདས་པའི་ལོ་གཉིས་གསུམ་ཞིག་ནང་ལྷག་པར་དུ་ཡིན་ན་ཞི་ཅིན་ཕིང་གི་འོག་ལ་ཡིན་ན་ད་ག་འདྲ་མི་མང་གི་སྐད་ཆ་བཤད་ཡག་དེ། ཅིག་གཞུང་རང་གིས་ཡང་མཐོ་ཤོས་ལ་ཞི་ཅིན་ཕིང་སྐྱོན་བརྗོད་མེད་པ་ཡིན་ན་ལས་སྤྱིར་བཏང་སྤྱི་ཚོགས་ཐོག་ལ་ཡང་ཅིག་མ་རུང་བ་དང་མ་བྱུང་བ་དང་དེ་ཚོའི་གནས་ཚུལ་སྐོར་ལ་ཡིན་ན་བགྲོ་གླེང་བྱེད་ས་དང་སྐྱོན་བརྗོད་བྱེད་ས་ད་དེ་འདྲ་ཧ་ལམ་མེད་པ་ཆགས་བྱས་ད་ཁོའི་ས་རྒྱ་དེ་ཆུང་ཆུང་ཆུང་བཏང་བྱས་ད་རིང་ཁ་སང་ཡིན་ན་རྒྱ་ནག་གཞུང་ལ་ཡང་ད་བསྔགས་བརྗོད་དང་རྒྱ་ནག་གཞུང་གི་བཤད་ཡག་དེ་ཚོ་ལ་ཡང་ད་གང་ད་དཔེ་ལེགས་སུ་འབྲི་བྱེད་བྱེད་འཁྲབ་བྱེད་ཡིན་ན་ཞི་ཅིན་ཕིང་ལ་ཡང་བསྟོད་བསྔགས་བཏང་ཡག་ད་དེ་ཚོའི་མི་ཤེས་སྤྱིར་བཏང་གི་ལྟ་བ་མ་མཐུན་པ་དང་གཞུང་དང་དེ་ཚོ་མ་མཐུན་པའི་གནས་ཚུལ་དེ་ཚོ་ཁྱོན་ནས་བཤད་ས་མེད་པའི་ས་ཆ་འདིའི་སྐབས་ལ་ཡིན་ན། ཧོབ་དེ་ཁར་ད་རིང་འདི་ལ་ཡང་ག་འདྲ་ཅིག་བྱས་ས་རྒྱ་དེ་ག་ཙམ་ཆེན་པོ་རང་ཅིག་བྱུང་བ་རེད། ས་རྒྱ་ཆེན་པོ་དེ་ག་ཙམ་བྱུང་བ་མ་ཟད་ཡིན་ན་འདིའི་ནང་ལོགས་ལ་དཔེར་ཆ་བཞག་ན་ཉི་མ་གཉིས་གསུམ་ཅིག་གོང་ལ་ཡ། རྒྱ་ནག་ནང་ལོགས་ཀྱི་དམག་མི་གཅིག་གིས་བརྙན་ཐུང་ཞིག་བཏོན་བཞག་འདི་ནང་ལ་ཡ་བུ་མོ་དང་པོ་དང་པོ་སི་ཁྲོན་ནས་བརླགས་པའི་བུ་མོ་དེ། པ་པ་དེ་སྔ་མ་དམག་མི་བྱས་ཏེ་བོད་ལ་དམག་མི་བྱེད་མྱོང་མཁན་རྒྱ་མི་དམག་མི་ཅིག་རེད་བཞག་ཨ་ནི་བུ་མོ་དེ་བརླག་བྱས་གང་དག་ཞུ་དགོས་ད་མི་དེ་པ་པ་དེ་བུ་མོ་འཚོལ་གར་ཕྱིན་ཨ་ནི་མ་རྙེད་པ་བྱས་ཞུ་དགོས་ཤི་བ་འདྲ་བྱས་ཙང་ད་ང་ཚོ་དམག་མི་ངོས་ནས་བཤད་པ་ཡིན་ན་གང་ལྟར་དམག་རོགས་གཅིག་གིས་བུ་མོ་བརླགས་པ་དེ་ནི་ཞེ་པོ་གཅིག་རེད་ང་ཚོ་དམག་མི་ཚང་མ་ལོག་གི་ད་རིང་གནས་ཚུལ་དེ་གསལ་པོ་བཟོ་ཡ་ཆེད་དུ་རྦད་དེ་ང་ཚོ་གང་ག་ལོག་མཉམ་འབྲེལ་བྱེད་དགོས་རེད་ཅེས་ཁོ་རང་གིས་བརྙན་ཐུང་བཞག་བཞག་བརྙན་ཐུང་དེ་ལ་ཡང་དུས་ཚོད་ཐུང་ཐུང་གཅིག་ནང་ལ་ཡང་མི་ས་ཡ་གསུམ་གྱིས་བལྟས་བཞག་ད་དེས་མ་ཟད་ཡིན་ན་དམག་ཞབས་ཟུར་པ་འདི་མང་པོ་གཅིག་གིས་ཁོ་སྒྲིག་འཛུགས་བྱས་བྱས་ད་ད་རིང་དེ་རྦད་དེ་ས་གནས་གཞུང་སྐྱོན་བརྗོད་བྱེད་ཡ་ཡིན་ནའི་རེད་རྒྱ་ནག་གཞུང་སྐྱོན་བརྗོད་བྱེད་ཡ་ཡིན་ནའི་རེད་ཡང་མི་བཙོང་རྒྱག་མཁན་དེ་ཚོ་ལ་ཡང་གང་ལྟར་རྩད་གཅོད་བྱེད་ཁག་དཀྲུག་གིན་ཟིན་ཡ་རེད་དེ་འདྲའི་ལས་འགུལ་སྤེལ་ཡ་དང་ད་དེ་ཚོ་ཡིན་ན་དེ་སྔ་མཐོང་མྱོང་མེད་པ་ནང་བཞིན་རེད། ལྷག་པར་དུ་ད་ད་ལྟའི་རྒྱ་ནག་གི་དམ་དྲག་འདིའི་འོག་ལ་ཡིན་ན་བྱེད་ས་མེད་པ་དེ་ཡིན་ན་ད་རིང་ག་རེ་བྱས་བྱས་བྱེད་བཅུག་པ་རེད། ད་རིང་ག་རེ་བྱས་བྱས་བྱེད་ཐུབ་པ་རེད། འདི་ཚོ་ཡིན་ན་ངས་བྱས་ན་དོན་སྙིང་ལྡན་པའི་གནས་ཚུལ་བསམ་བློ་གཏང་ཡག་ཅིག་ཆགས་ཤག་བསམ་གྱི་འདུག་རྒྱུ་མཚན་དེ་ཕལ་ཆེན་གསུམ་བཞི་ཅིག་མེད་འགྲོ་བསམ་བསམ་རེ་བྱེད། དང་པོ་དེ་ཡིན་ན་འདི་རེད་བསམ་གྱི་འདུག་ད་རིང་གི་གནས་ཚུལ་འདི་ལ་ཡང་ལྷག་པར་དུ་རྒྱ་ནག་གི་གྲོང་ཁྱེར་ད་པེ་ཅིང་དང་གཅིག་ཧྲང་ཧའེ་དང་གཅིག་ཧྲེན་ཀྲེན་སོགས་ཀྱི་དེ་ཚོ་ཚོ་ནང་ལོགས་ཀྱི་འབྲིང་རིམ་ཅན་གྱི་འཚོ་བ་སྐྱེལ་མཁན་མི་དེ་ཚོ་གང་ག་ལོག་ཞེ་པོ་ཅིག་ཧང་སང་སང་ཅིག་འདུག་ཨང་དེ་ག་རེ་ཟེར་ན་ད་འདས་པའི་ལོ་མང་པོ་གཅིག་ནང་ལ་རྒྱ་ནག་གི་དཔལ་འབྱོར་དང་དེ་ཚོ་ཡར་ཕྱིན་རྒྱ་ནག་ནང་ལོག་འབྲིང་རིམ་ཅན་གྱི་གྲོང་ཁྱེར་ནང་བསྡད་མཁན་མི་དེ་ཚོ་གང་ག་ལོག་ཨོ་ད་ལྟ་ང་ཚོ་དངོས་གནས་འབྱོར་ལྡན་གྱི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་ང་ཚོའི་ལྟོ་ཆས་ཟ་ཡག་དང་མོ་ཊ་དེ་ཚོ་འབྱོར་ལྡན་ཅན་གྱི་རྒྱལ་ཁབ་དང། དེ་ཚོ་ནང་བཞིན་གྱི་ཡོད་པ་མ་ཟད་ཡིན་ནའི་ང་ཚོའི་བསམ་བློ་དང་གཅིག་གི་ཀུན་སྤྱོད་དེ་དེ་ཚོ་གང་ག་ལོག་ད་དེང་དུས་ཀྱི་ཡར་ཐོན་ཅན་གྱི་རྒྱལ་ཁབ་ཀྱི་ཁོངས་སུ་ཚུད་སོང་བས་ངས་བྱས་ན་སྤོབས་པ་དང་འདི་ཞེ་པོ་ཅིག་སླེབས་བསྡད་ཡོད་རེད་བསམ་གྱི་འདུག་འདི་འདྲས་ཅིག་སླེབས་པའི་སྐབས་དེ་ཡིན་ན། གློ་བུར་ཐོལ་རྒྱག་ད་རིང་གི་གནས་ཚུལ་དེ་ཡིན་ན། རྒྱ་ནག་ནང་ལོག་ལ་ད་དུང། མི་དབུལ་ཕོངས་སྐྱོ་པོ་དེ་ག་ཚོད་ཡོད་པ་མ་ཟད་ད་དབུལ་ཕོངས་སྐྱོ་པོ་བྱས་བྱས་ཁོ་ཚོ་སྐྱོ་པོ་ཡིན་པ་དེ་ཚོ་ཁོ་ད་ཅིག་རྒྱལ་ཁབ་ག་གི་ནང་ཡིན་ནའི་རེད་སྐྱོ་པོ་སྐྱོ་པོ་ཏིས་ཏིས་ཡོང་གི་རེད་པ། ད་དུང་གཅིག་ཀུན་སྤྱོད་དང་གཅིག་བསམ་བློའི་འདུ་ཤེས་དང་དེ་ཚོ་ཡིན་ན་ཞེ་པོ་གཅིག་ཀླ་ཀློ་དང་ཐ་ཤལ་ད་དཔེར་ན་ཆ་བཞག་ན་བུ་མོ་གཅིག་གིས་བཙན་ཁྲིད་གང་འདྲ་བྱས་ཡོད་ནའི་རེད་ད་རྐུ་མ་གང་འདྲ་བརྐུས་ཡོད་ནའི་རེད་ཁོ་མི་གཅིག་ལ་ཡར་བཙོང་གང་འདྲ་བཙོང་བ་འདི་ཡིན་ན་ཧ་ལམ་གཅིག་སེམས་ཅན་ར་བའི་ནང་ལ་ཉར་བ་ནང་བཞིན་ཅིག་བྱས་སྐེ་ལ་གང་ལྟར་ལྕགས་ཐག་བརྒྱབ་ལག་པ་ལྕགས་ཐག་བརྒྱབ་མི་གའི་ཨེ་ནི་ཁང་ཁང་སྟོང་ནང་བཞག་དེ་ཡང་གང་ལྟར་ལོ་གཉིས་གཉིས་ནང་ལ་སྤུ་གུ་རེ་རེ་སྐྱེ་རུ་བཅུག་བྱས་བཞག་པ་དེ་ཚོ་སྔ་མོ་ཕལ་ཆེན་གཅིག་གི་དུས་རབས་བར་མའི་སྐབས་དུས་ཡིན་པ་ཡིན་ནའི་རེད་དེ་འདྲ་ལྟ་བྱས་ན་ད་ཞེ་པོ་གཅིག་གི་ཐ་ཤལ་གྱི་ལས་ཀ་རེད་པ་ད་འདུག་པ་རྒྱ་ནག་རྟག་པར་རང་ཚོ་ལ་འདུག་པ་བྲན་གཡོག་ལམ་ལུགས་རེད་ད་ད་བྲན་གཡོག་དེ་ལས་སྡུག་ག་རེ་རེད་ད་དེ་འདྲས་ཅིག་ཡོད་པ་མ་ཟད་ཡིན་ན་དེ་ཡིན་ན་ས་གནས་གི་མི་མང་དང་གཞུང་དང་དེ་ཚོ་གང་ག་ལོག་གིས་རྒྱ་གྲགས་བོད་གྲགས་ཤེས་ཀྱི་ཡོད་རེད་དེ་དེ་ལ་ཡར་སྐྱོན་བརྗོད་དང་བཀག་འགོག་དང་དེ་འདྲ་ལ་ཡང་དེ་ལ་རྒྱུན་འདོར་དང་ཡང་ཐབས་ཤེས་བྱེད་མཁན་ཁོ་རང་མེད་པ་ཅིག་བྱས་འདི་ནས་ག་རེ་མཐོང་འདུག་ག་ཟེར་ན་རྒྱ་ནག་གི་གྲོང་གསེབ་དང་ས་ཆ་ཀྱོག་དེ་ཚོ་ལ་ད་དུང་མི་སྐྱོ་པོ་ཞེ་པོ་ཅིག་ཡོད་པ་མ་ཟད་ཡིན་ན་ཁོང་ཚོའི་བསམ་བློའི་ཆུ་ཚད་དེ་ཚོ་ཡིན་ན་ད་དུང་ཁོ་རང་ཚོའི་རྒྱ་ནག་གི་གྲོང་ཁྱེར་ཆེ་ཁག་ནང་བསྡད་པའི་མི་ཚོའི་ད་ཡར་ཐོན་ཅན་གྱི་རྒྱལ་ཁབ་ཆགས་ཡོད་བསམ་པའི་བསམ་བློ་འབྱོར་བ་དེ་ཚོ་ལྟ་བྱས་ན་རྒྱང་ཐག་གང་འདྲ་སྤྱི་ལེ་ས་ཡ་མང་པོ་ཁྱད་པར་ཡོད་པ་དེ་ཁོང་ཚོས་གསལ་པོ་མཐོང་རྒྱུ་ཙམ་པ། ཁོ་རང་ཚོ་སེམས་ནང་དངངས་སྐྲག་དང་ཨ་ནི་ཧང་སངས་པོ་བྱས་བྱས་ངས་བྱས་ན་ད་རིང་འདི་ལ་དོ་སྣང་ཆེན་པོ་ཡོང་ཡ་གཅིག་ཡིན་ན་རྒྱུ་མཚན་དེ་གཅིག་དེ་རེད་བསམ་གྱི་འདུག་གཉིས་པ་དེ་ག་རེ་རེད་ཟེར་ན་ད་རིང་དེ་ནས་ག་རེ་མཐོང་འདུག་ཟེར་ན་ད་ད་ལྟ་བར་དུ་ངས་དེ་རིང་ཞུས་པ་ནང་བཞིན་རེད་རྒྱ་ནག་གཞུང་གིས་ཁོ་འདི་ལ་ཡར་འགྲེལ་བཤད་རྒྱག་ཞུའི་ཀྲོའུ་དང་ཨ་ནི་ཅང་སུའུ་ཞིང་ཆེན་དང་དེ་ཚོ་ཡིན་ན་གསལ་བསྒྲགས་ཐེངས་མ་བཞི། དཔེ་སུ་དེ་ལས་གསལ་བསྒྲགས་རེ་རེ་སྤེལ་དུས་ཙམ་པ། འདི་གསལ་བསྒྲགས་འདི་སྤེལ་བའི་རྐྱེན་གྱིས་ཁོའི་གནས་ཚུལ་དེ་ལ་ཞོད་འཇམ་ཡོང་རྒྱུའི་ཚབ་ཡང་འདི་ལ་ཡང་དྲི་བ་དེ་བས་མང་པོ་ཡ་དང་ཨ་ནི་མི་སྒེར་སོགས་ལ་ད་ག་འདྲ་གཞུང་གིས་ག་རེ་བཤད་པ་ཡིན་ན་ཡང་མི་ཚང་མ་ལོག་གིས་ཡིད་ཆེས་ཐུབ་ཀྱི་མི་འདུག་ཨ། ཡིད་ཆེས་མ་ཐུབ་པ་དེ་ནས་ག་རེ་ཟེར་ན། རྒྱ་ནག་གཞུང་ལ་ཡ་དངོས་གནས་བྱས་ན་རྒྱ་ནག་མི་དམངས་ཚོས་ད་ནམ་རྒྱུན་རྫོགས་པར་མི་འདི་བསམ་ཚུལ་བསྡུ་ལེན་དང་འདི་བྱེད་ཡག་སྐད་བྱེད་དུས་ཞིབ་ཅིག་གུང་ཁྲན་ཏང་ལ་ཡིད་ཆེས་ཡོད་ཟེར་འདི་བཤད་ག་བྱས་མི་ཞེ་གཏིང་གི་ཁོ་ཡིད་ཆེས་མེད་པ་དེ་ཡིན་ན་ད་རིང་དེ་བས་དམར་དམར་རྗེན་རྗེན་ཞིབ་ཅིག་གསལ་པོ་ཐོན་བསམ་གྱི་འདུག། ཨ་དེ་ལས་གལ་ཆེ་ཆེ་ག་རེ་ཟེར་ན། ད་རྒྱུན་དུ་ཡིན་ན་ད་གི་ཚིག་ཅིག་གི་གནས་ཚུལ་འདི་ཅིག་བཤད་ས་རག་གི་ཡོད་མ་རེད་བཤད་ས་ཡོད་མ་རེད་བཤད་ནུས་ཀྱི་ཡོད་མ་རེད་ད་རིང་ག་རེ་བྱས་བྱས་བཤད་ནུས་པ་རེད་བཤད་ས་ག་འདྲས་སེ་རག་པ་རེད་དེ་ཡིན་ན་ངས་བྱས་ན་གལ་ཆེན་པོ་ཞིབ་ཅིག་རེད་བསམ་གྱི་འདུག་གཅིག་དེ་ཡིན་ན་དང་པོ་དེ་ཡིན་ན་ད་རིང་གི་གནས་ཚུལ་འདི་ལ་ཡང་རྒྱུན་དུ་ཡིན་ན་དཔེར་ན་ཆ་བཞག་ན། གནས་ཚུལ་སྡུག་པོ་རེ་བྱུང་བ་ཡིན་ན་འདི་སྡུག་ཅག་འདུག་ཅེས་ལབ་པ་ཡིན་ན་ཡང་སྤྱི་ཚོགས་དྲ་ལམ་སྒང་ལ་ཡང་གཞུང་ལ་ཡང་རྒྱབ་སྐྱོར་བྱེད་འདུག་ཨོ་གནས་ཚུལ་འདི་འདྲ་འདི་འཛམ་བུ་གླིང་གང་ས་གང་ལ་ཡོད་རེད། ང་ཚོ་ད་དུང་རྒྱ་ནག་དྲག་གྲས་རེད་འདི་ཞེས་བཤད་གི་འདུག་ད་ད་རིང་གི་གནས་ཚུལ་འདི་འདྲ་འདི་ཕྱི་ལོགས་ལ་ཡང་དངོས་གནས་ཨོ་འདི་རྒྱལ་ཁབ་གཞན་པའི་ནང་ལོགས་ལ་འདི་ཡོད་རེད་ཞེས་ལབ་ས་དཀོན་པོ་རེད་ལ་འདི་ལབ་མཁན་དེ་ཞིབ་ཅིག་ཉུང་ཉུང་རེད་བཞག་འདི་འདྲ་སོང་ཙང་མི་ཚང་མ་ལོག་ད་ག་འདྲ་རྒྱ་ནག་གཞུང་གི་ཕྱོགས་བྱས་བྱས་སྐད་ཆ་བཤད་མཁན་འདི་ཚོས་ཁོ་རང་ཚོའི་ངོ་ཚ་བའི་བཟོ་འདྲ་བྱས་བྱས་དཔེར་ན་ཆ་བཞག་ན་རྒྱ་ནག་གི Global Times ཅེས་དབྱིན་ཇིའི་ནང་ལོགས་ལ་ད་ཁོ་ཚོས་ཧོན་ཆིའུ་ཧྲི་པའོ་ཟེར་དང་དེའི་ཁོའི་གཙོ་རྩོམ་སྒྲིག་པའི་གང་ཁོ་མི་སྐད་གྲགས་ཆེ་ཤོས་ཧུའུ་ཞི་ཅིན་ཟེར་མཁན་དེ་ད་དེ་རིང་ཁ་སང་ཁོ་རང་རྒན་ཡོལ་དུ་ཕྱིན་ཚར་བ་དེ་ལས་ཁོ་དེ་ནམ་རྒྱུན་བེད་དུ་གུང་ཁྲན་ཏང་གི་ད་གང་ལྟར་ཕྱོགས་གཏོགས་བྱས་སྐད་ཆ་བཤད་མཁན་ཡོད་ན་མེད་ན་རེད་ཁོ་ཨེ་དེ་ཅི་འདི་ལ་ཡ་གཅིག་གིས་སྐད་ཆའི་འགྲེལ་བཤད་རྒྱབ་མ་ཐུབ་པའི་བཟོ་འདྲ་དང་ཨ་ནི་ཏོག་ཙམ་ཁོང་ཁྲོ་ཟ་བའི་བཟོ་འདྲ་ཅིག་དོགས་པ་སྤྱི་ཚོགས་དྲ་ལམ་སྒང་དུ་བིག་བིག་འདི་བྲིས་ཡོང་གི་འདུག་ཨང་འདི་འདྲས་སོང་ཙང་ད་སུ་གང་ཅིག་གིས་རྒྱ་ནག་ནང་ལོགས་ལ་ཡང་ཨོ་གནས་ཚུལ་དེ་འདི་གའི་ཡོད་མ་རེད། ཅེས་གནས་ཚུལ་ཁོ་ལ་ཡང་དྲིས་ལན་རེ་སྤྲད་བྱས་ཁོ་གནས་ཚུལ་མ་ཞོད་འཇམ་བྱས་ཡང་ནུས་པ་རེ་ཁྱོན་ནས་མེད་པའི་བཟོ་འདྲ་འདུག་ཨ་དེ་ཡིན་དུས་ཙམ་པ་དང་པོ་དེ་ཁོ་སྐད་ཆ་བཤད་ཡག་བཤད་སའི་གླིང་རེ་གཅིག་ཏུ་ཆགས་དུས་ཙམ་པ་ཨ་མི་གང་ག་ལོག་དེར་རུབ་ཡོང་བྱས་ད་ལྟ་ཡོང་མཁན་དེ་ག་དུས་མང་ཆགས་ཀྱི་ནི་དངོས་གནས་ད་རིང་གནས་ཚུལ་དེ་ལ་ཡང་ཁོ་ཚོས་ཞིབ་ཅིག་ཁོང་ཁྲོ་ཟ། བློ་ཕམ་དེ་འདྲས་མང་པོ་བྱས་ཡོད་ཀྱི་རེད་ཡང་དེ་དང་དུས་མཚུངས་བྱས་ངས་བྱས་ན་གལ་ཆེན་པོ་གཅིག་ག་རེ་རེད་ཟེར་ན། རྒྱ་ནག་ནང་ལོགས་ལ་ཡང་ད་ལྟ་བར་དུ་ད་གཅིག་གི་བློ་ཕམ་པའི་གནས་ཚུལ་དང་འདི་འདྲའི་མང་པོ་ཞིབ་ཅིག་ཡོད་པ་ཡིན་ན་ཡང་རྒྱུན་དུ་ནས་འདི་བཤད་ས་བཤད་ཡོད་མ་རེད། བཤད་ས་མེད་པ་བྱས་ད་ད་རིང་བཤད་སའི་ཁོ་གོ་སྐབས་རེ་ཅིག་ཏོག་ཙམ་རེ་བྱས་མ་སེར་ཀ་མ་ནས་ཏོག་ཙམ་རེ་གས་བྱས་རྒྱ་ནག་གཞུང་གི་ཁོའི་དམ་དྲག་དེ་ལ་སེར་ཀ་རེ་གས་བྱས་འདིའི་ནང་ལོགས་ནས་མ་སོ་སོའི་བསམ་བློའི་ནང་ལོགས་ཀྱི་ད་ཁོང་ཁྲོ་དང་མ་འདོད་པ་དང་ཅིག་ཡོད་ར་རྒྱུན་དུ་ཁོ་རེ་ནས་འདི་གས་འདི་མ་དབུགས་གཏོང་ས་རེ་ཞིག་དང། ཕུ་རྒྱག་ས་རེ་ཏོག་ཙམ་ཅིག་སེར་ཀ་རེ་ཆུང་ཆུང་ཅིག་དང་ཨི་ཁུང་ཆུང་ཆུང་ཅིག་རྙེད་དུས་ཙམ་པ། ཨ་མི་གང་ག་ལོག་ཞིབ་ཅིག་ད་དེ་རིང་གོ་སྐབས་ཟིན་བྱས་ཡིན་ན་ཨ་ནི་སྐྱོན་བརྗོད་བྱེད་ཡག་དེ་འདིའི་ནང་ལོགས་ལ་ཡ་དཔེར་ན་ཆ་བཞག་ན། ས་གནས་ཀྱི་གཞུང་གི་བྱེད་སྟངས་དང་གསལ་བསྒྲགས་དང་ཉེན་རྟོག་པ་དང་ད་དེ་ཚོ་གང་ག་ལོག་ལ་ཡ། སྐྱོན་བརྗོད་དེ་བས་ད། འདས་པའི་ལོ་གཅིག་གཉིས་ཀྱི་ནང་ལོགས་ལ་དངོས་གནས་མཐོང་དཀོན་པོ་ཞིབ་ཅིག་ཡིན་སྐྱོན་དེ་རྒྱ་ནག་ནང་ལོགས་དམར་དམར་རྗེན་རྗེན་བྱས་བྱས་སྐྱོན་བརྗོད་བྱེད་མཁན་ཁོ་རེ་ཞིབ་ཅིག་ཤུགས་ཆེན་པོ་གཏོང་བ་བྱས་བྱས་ཡིན་ན་ད། མཐའ་མ་དེ་ངས་བྱས་ན་རྒྱ་ནག་ནང་ལོགས་མི་མང་ཚོ་མང་པོ་ཅིག་ལ་ཡང་ཡིན་ན་གང་ལྟར་ཅིག་དབུགས་བཏང་ཡག་རེད་ཅིག་ཁོང་ཚོའི་སེམས་ནང་གི་སྡུག་བསྔལ་དང་ཅིག་མ་འདོད་པ་དང་དེ་ག་དེ་ཡིན་ན་བཤད་སའི་གོ་སྐབས་རེ་བྱུང་སོང་ཙང་ད་དེ་རིང་དེ་གོ་སྐབས་དེ་ཚད་བཅད་ཡོད་ན་བཤད་མགྱོགས་ཅིག་རེད་བསམ་ས་རེ་དྲན་གྱི་འདུག་ཨ་འདི་མ་ཡིན་པའི་གནད་དོན་གཞན་པ་ཅིག་ངས་ག་རེ་བསམ་གྱི་འདུག་ཟེར་ན་ད་རྒྱུན་དུ་ང་ཚོ་ད་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཡ་ཐུག་བསྟན་ནས་ཨ་ད་རྒྱ་ནག་ནང་ལོགས་ལ་བསྟན་པའི་མི་རིགས་རིང་ལུགས་བསམ་བློ་དང་གཞུང་གིས་ག་རེ་བྱས་ན་ལས་ཞེ་པོ་ཅིག་དགའ་མདོག་ཁ་པོས་གཞུང་གི་ཕྱོགས་བྱས་དོགས་ཕྱི་ལོགས་ལ་ཡ་ད་མི་རིགས་གནད་དོན་ཡིན་ནའི་རེད་དེ་ཚོ་གང་ག་ལོག་ལ་ཡ། སྐྱོན་བརྗོད་ཤུགས་ཆེན་པོ་ཞེ་དྲག་བྱེད་ཀྱི་འདུག་བྱས་བྱས་གང་ལྟར་ད་རྒྱ་ནག་མི་གང་ག་འདི་འདྲ་ཆགས་བསྡད་མེད་འགྲོ་བསམ་བསམ་ཀླད་པ་གང་ག་བཀྲུས་བྱས་འདི་འདྲ་ཆགས་མེད་འགྲོ་བསམ་བསམ་ཅིག་མཐོང་གི་འདུག་ད་ཡིན་ནའི་དེ་རིང་གནས་ཚུལ་ནས་ག་རེ་མཐོང་འདུག་ཟེར་ན་རྒྱ་ནག་མི་དམངས་ཚང་མ་དེ་འདྲ་མེད་པ། སྔོན་མ་ཅིག་རྒྱ་ནག་ལ་རྟག་པར་དྲ་ལམ་སྒང་ལ་ཡ་ཡོང་བྱས། གཞུང་ཡག་པོ་ཡིན་པ་དང་མི་རིགས་རིང་ལུགས་སམ་བཤད་མཁན་དེ་ཚོ་ཕལ་ཆེར་མི་ཁག་གཅིག་ཡིན་གྱི་རེད་ད་ཁོང་ཚོ་སེམས་པའི་ནང་དེ་ཡོད་ཀྱི་རེད་ད་བཤད་ས་ཡོད་དང་བཤད་དགོས་པ་ད་རྒྱུན་དུ་ཡིན་ན་མི་མང་ད་མི་གྲངས་མང་ཆེ་ཅིག་གི་ནི་སེམས་ནང་ལ་སྡུག་བསྔལ་དང་ཁོང་ཁྲོ་དང་འདི་འདྲ་ཡོད་ན་ལས་བཤད་མ་ནུས་པ་བྱས་བྱས་བསྡད་བསྡད་པ་རེད་བསམ་གྱི་འདུག་ད་གཅིག་བྱས་ན་དེ་རིང་འདི་གའི་འདི་ལ་ཡ་སྐད་ཆ་བཤད་ཡག་གི་གོ་སྐབས་ཅིག་རག་པ་རེད་བསམ་གྱི་འདུག་འདི་འདྲ་སོང་ཙང་དེ་རིང་གནས་ཚུལ་དེ་ནས་ཡིན་ན་རྒྱ་ནག་ནང་ལོགས་ཀྱི་མི་མང་གིས་ད་ལྟ་ཞི་ཅིན་ཕིང་གི་སྲིད་ཇུས་དང། ཨ་རྒྱ་ནག་ཁྱོན་ཡོངས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་དང་ཁོ་རང་ཚོའི་སོ་སོའི་དཔལ་འབྱོར་དང་གཞུང་དང་ད་གང་ལྟར་ཁྱོན་ཡོངས་ཀྱི་གནས་སྟངས་དེ་ག་ནང་བཞིན་ད་ལྟ་རྒྱ་ནག་ཁ་ཕྱོགས་ག་འདྲ་འགྲོ་གི་ཡོད་མེད་དེ་ཚོ་ལ་ཡིན་ན། འདི་སྔོན་གྱི་མི་མང་པོ་ཅིག་གིས་ད་བསམ་བློ་གཅིག་གྱུར་དང་གང་ག་ལོག་འདྲ་པོ་ཡོད་པའི་ནང་བཞིན་ཅིག་མཐོང་ཚུལ་དེ་བདེན་པ་མིན་པ་དང་རྒྱ་ནག་ནང་ལོགས་ལ་ད་དུང། མི་མང་པོ་ཅིག་གིས་ད་འདོད་པ་མེད་པ་དང་ཁོང་ཁྲོ་དང་ད་རེ་གེ་སའི་ཡིན་ན་བྱེད་སྟངས་དེ་ཚོ་ལ་ཡིན་ན་ཞེ་དྲག་གི་གལ་སྲིད་ཁོང་ཚོ་ཅིག་མར་བཤད་ཡག་གི་གོ་སྐབས་རག་པ་ཡིན་ན། བཤད་མཁན་མང་པོ་ཞེ་པོ་ཡོད་པ་དེ་ངས་བྱས་ན་གི་གསལ་པོ་མཚོན་ཐུབ་རེད་བསམ་བསམ་རེ་ཅིག་དྲན་གྱི་འདུག་བྱས་ཙང་ངས་དུས་ཉེར་གཙོ་བོར་བྱས་བལྟས་པ་ཡིན་ན། དེ་འདྲའི་རིགས་ཤིག་མཐོང་ཉེན་རེ་མཆིས་འདུག་བྱས་ཙང་ད་དེ་རིང་ང་ཚོའི podcast དེ་དེ་ག་ཙམ་བྱེད་ཀྱི་ཡིན་ཨ་ལས་རིམ་རྗེས་མ་ཚོ་གསན་རྒྱུ་མ་བསྙེལ་རོགས་གནང། ཐུགས་རྗེ་ཆེ།